ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གེ་བ་ནི་ལས་རིམ་ཉི་ཁྱེད་རང་ཚོ་ལ་ཨ་ས་གཏེར་གིན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་དེ་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གེ་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱིས་འདི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་རྒྱུ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་སའི་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་སའི་རྒྱ་དེ་ལས་རིམ་ཨ་ས་གེ་བ་ནི

ད་དེ་རིང་གི་བཀའ་དེ་མ་ཐཱ་ལེའུ་བཅུ་བཞི་གི་ནང་ལ་དཀོན་མཆོག་གི་གསུངས་པའི་གི་གསུང་རབ་དེ་ང་མི་མང་ཚང་མའི་གི་བར་ལ་གནང་དགོས་ཡོད་དོ་ཞེས་གསན་བཞུགས་རོགས་གནང། དེ་ཡི་ཚེ་རྒྱལ་ཕྲན་ཧེ་རོ་དེས་ཡེ་ཤུ་གི་གཏམ་ཐོས་ནས་རང་གི་འཁོར་གཡོག་རྣམས་ལ་སྨྲས་པས་འདི་ནི་ཁྲུས་གསོལ་མཁན་ཡོ་ཧ་ན་ཡིན་ཏེ། གཤིན་པོ་ཡི་ནང་ནས་ལངས་པས། མཐུ་དེ་དག་གི་ཁོའི་གི་ནང་ནས་ལས་བྱེད་དོ། ཅི་ལ་ཟེར་ན། ཧེ་རོ་ཨ་དེ་རང་གི་གཅེན་ཕི་ལིབ་གི་ཆུང་མ་ཧེ་རོ། ཡ། བྱ་བའི་གི་ཕྱིར་ཡོ་ཧ་ན་ཡིས་བཟུང་སྟེ་བསྡམས་ནས་བཙོན་ལ་བཅུག་པ་ཡིན་ནོ། ཨོ་ཡོ་ན་གྱིས་ཧེ་རོ་དེ་ལ་ཁྱོད་ཀྱིས་བུད་མེད་འདི་ལེན་མི་གི་ཆོག་ཅེས་ཟེར་བའི་གི་ཕྱིར་རོ། ཡང་ཡོ་ཧ་ན་གསད་པར་བསམ་ཀྱང་ཡུལ་མི་རྣམས་ཀྱིས་ཁོང་ལུང་སྟོན་པ་ཡིན་པར་འཛིན་པས་དེ་དག་ལ་འཇིགས་སོ། དེ་ནས་ཧེ་རོ་དེ་ཡི་ཞག་གི་སྟོན་མོ་བྱེད་པའི་གི་ཚེ་ཧེ་རོད་ཡའི་གི་བུ་མོས་དེ་དག་གི་དཀྱིལ་དུ་གར་བྱས་ནས་ཧེ་རོ་དཱ་དགའ་བར་གྱུར་པས་ཁོས་བུ་མོ་ལ་ཁྱོད་ཀྱིས་ཇི་དང་ཇི་སྟོན་པ་ངས་ཁོང་ལ་སྟེར་རོ། ཅེས་སྨྲས་བསྐྱལ་ནས་ཁས་བླངས་སོང། ཡང།

ན། སྐྱ་ལྷུན་གྱི་ཕྱིར་སྟེར་ཞེས་བཅས་བ་བཀའ་གནང་ནས། མི་ཐ་དད་སྤྱོད་ཁང་གི་ནང་ལ་ཡོ་ཧ་ན་གྱི་ཕྱིར་བྱོན་ཏོ། དེ་ནས་འདི་ཡི་གོས་དེར་པི་གའི་ནང་ལ་འཁོར། ཁྱེར་ཡོང་སྟེ་བུ་མོ་ལ་བྱིན་པ་དང་བུ་མི་རང་གི་རྨ་ལ་བྱིན་ནོ་དེ་ནས་ཁོང་གིས་སྙིང་ནས་རྣམས་ཡོང་ནས་ཕུང་པོ་ཁྱེར་ཏེ་དུར་དུ་བཅུག་པ་དང་ཡེ་ཤུ་ཡི་དྲུང་དུ་ཕྱིན་ཏེ་གཏམ་དེ་ཞུས་སོ། ཡེ་ཤུས་དེ་གསན་ནས་གྲུ་ལ་ཞོན་ཏེ་དེ་ནས་དབེན་པའི་གནས་ཤིག་ཏུ་ཕེབས་སོང། མི་ཚོགས་རྣམས་ཀྱིས་དེ་ཐོས་ཏེ་གྲོང་ཁྱེར་རྣམས་ནས་རྐང་ཐང་དུ་ཁོང་གི་རྗེས་སུ་འབྲངས་སོང། དེ་ནས་ཁོང་ཕྱི་རོལ་དུ་ཕེབས་ནས་མི་ཚོགས་མང་པོ་གཟིགས་ཏེ་སྙིང་རྗེ་འཁྲུངས་ནས་དེ་དག་གི་ནད་རྣམས་གསོ་བར་མཛད་དོ། དེ་ནས་དགོང་མོར་སོང་བའི་ཚེ་ཉེ་གནས་རྣམས་ཁོང་གི་དྲུང་དུ་ལོག་ནས་ཞུས་པ། ས་ཆ་འདི་དབེན་པའི་གནས་ཤིག་ཡིན་ཏེ། ཉིན་མོ་ཡི་དུས་ཀྱང།

ཁྱོད་རྣམས་ཀྱིས་དེ་དག་ལ་ཁ་ཟས་སྟེར་ཞིག་དེ་དག་གིས་ཁོང་ལ་ཞུས་པ། འདི་རུ་ང་ཚོ་ལ་བག་ལེབ་ལྔ་དང་ཉ་གཉིས་ལས་མེད། ཁོང་གིས་གསུངས་པ། དེ་ཚོ་ང་ཡི་རྩར་འདི་རུ་ཁུར་ཤོག། དེ་ནས་ཁོང་གིས་མི་ཚོགས་རྣམས་ལ་རྩྭ་ཡི་སྟེང་ལ་སྡོད་ཅིག་ཅེས་བཀའ་སྩལ་ནས། བག་ལེབ

ཆག་དུམ་གྱི་ལྷག་མ་བསྡུས་ནས་ཙེལ་པོ་བཅུ་གཉིས་བཀང་ངོ། ཡང་ཟ་མཁན་རྣམས་ཀྱི་གྲངས་ནི། སྐྱེ་དམན་དང་ཕྲུ་གུ་མ་བརྩིས་པར་མི་སྟོང་ཕྲག་ལྔ་ཙམ་ཡོད་པ་ཡིན་ནོ། དེ་མ་ཐག་ཏུ་ཁོང་གིས་ཉེ་གནས་རྣམས་ལ་ངས་མི་ཚོགས་མ་བཏང་བའི་བར་དུ་ཁོང་ཚོ་ཁྱོད་གྲུ་ལ་ཞོན་ཏེ་ངེད་ཡི་སྔོན་ལ་ཕར་ཕྱོགས་སུ་སོང་ཞིག་ཅེས་ནན་གྱིས་བསྐུལ་ཏོ། ཁོང་གིས་མི་ཚོགས་ལ་དགོངས་པ་གནང་བའི་རྗེས་སུ་ཁོང་རང་གཅིག་པུ་སྨོན་ལམ་བཏབ་པར་རི་ལ་བྱོན་ནས་དགོང་མོ་ཡི་དུས་སུ་ཁོང་དེར་གཅིག་པུ་ལུས་སོང།

བྱོན་པར་མཐོང་ནས་སེམས་འཚབ་པར་གྱུར་ཏེ་དེ་ནི་འདྲེ་ཞིག་ཡིན་ཟེར་ནས་འཇིགས་པའི་རྐྱེན་གྱིས་སྐད་ཤོར་རོ། དེ་མ་ཐག་ཏུ་ཡེ་ཤུ་དེ་དག་ལ་གསུངས་པ། དགའ་བར་གྱུར་ཅིག་ང་ཡིན་པས་མ་གཤེགས་ཤིང་བྱའི་གསུངས་པའི་ལན་དུ་པེ་ཏྲོས་ཞུས་པ། གཙོ་བོ་ཁྱེད་ནི། ཁྱོད་ཡིན་ན་ང་ལ་ཆུ་ཡི་སྟེང་དུ་ཚུར་ཤོག་བཀའ་གནོངས་ཤིག། ཁོང་གིས་ཚུར་ཤོག་ཅེས་གསུངས་པས་པེ་ཏྲོ་གྲུ་ལས་བབས་ཏེ་ཡེ་ཤུ་ཡི་དྲུང་དུ་འགྲོ་བའི་ཕྱིར་ཆུ་ཡི་སྟེང་དུ་འགྲུལ་ལོ། འོན་ཀྱང་ཁྱོད་རླུང་པོ་འདི་མཐོང་ནས་འཇིགས་པ་མེད་ཟེར་ནས་དཀོན་མཆོག་གིས་གསུང་གནང་དེ་ཡོད་པ་རེད། རེ་ཌི་ཡོ་ཉན་མཁན་གྱི་མི་མང་དེ་ནི་དུས་ཚོད་དེའི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་མེད་པའི་དུས་ཚོད་འདི་རུ་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་གྱི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ཤ་གི་སན་དེཤ་འགྲོ་སྟངས་ཀྱི་སན་དེཤ་དང་མ་ཡང་གི་སན་དེཤ་ཁྱེར་ནས་ང་འོང་གི་ཡིན་ནོ་ཐུགས་རྗེ་ཆེ་ཨ་ཤ་གི་བ་ནི

བདུད་སཱ་ཏན་གྱིས་དཀོན་མཆོག་ལ་ལབ་པ། གལ་སྲིད་ཁྱེད་ཀྱིས་ཕྱག་ཁོང་རང་གི་སྟེང་ལ་བཞག་ནས་ཁོང་ལ་ན་ཚ་ཕོག་བཅུག་ན་ཁོང་གིས་ཏག་ཏག་ཁྱེད་ལ་དམོད་མོ་གཏོང་གི་རེད་ཅེས་ལབ་པ་ཡིན། དེ་ནས་དཀོན་མཆོག་གིས་བདུད་སཱ་ཏན་ལ་གསུངས་པ། བྱས་ན་འགྲིག་པ་ངས་ཁོང་ལ་ན་ཚ་ཕོག་བཅུག་གི་ཡིན། ཉིན་མ་གཅིག་ལ་ཡོབ་ལ་ན་ཚ་ཆེན་པོ་ཕོག་ནས་ན་ཟུག་ཆེན་པོ་བྱུང་བ་ཡིན། དེ་ཡི་སྐབས་སུ་ཁོང་གི་ལྕམ་མོ་གིས་ཁོང་ལ་ལབ་པ། ཁྱེད་ཀྱིས་ད་དུང་ཡང་ཁྱེད་ཀྱི་དཀོན་མཆོག་ལ།

ཡོབ་ཀྱིས་ག་རེ་བྱུང་ཡང་དཀོན་མཆོག་ལ་དམོད་མོ་མ་བརྒྱབ་པ་ཡིན། དུས་ཚོད་དེ་ལ་ཡོབ་ཀྱི་གྲོགས་པོ་ཁ་ཤས་ཁོང་ལ་བལྟས་པར་ཡོང་པ་ཡིན། ཡིན་ན་ཁོང་ཁོང་ཚོས་ཡོབ་ངོ་མ་ཤེས་པ་ཡིན་གང་ལ་ཟེར་ན་ཡོབ་ལ་ན་ཚ། བྱུང་ནས་བཞིན་ཤིན་ཏུ་སྐམ་པོ་ཆགས་ཡོད་པ་རེད་ཁོང་ཚོ་ཡོབ་ཀྱི་རྩ་ལ་ཡོང་ནས་ཁོང་ཡོབ་ཡིན་པ་ཧ་གོ་ནས་སོ་སོ་རང་གི་དུག་ལོག་རལ་བ་ཡིན།

ཤི་མ་ལགས་པ་ཡིན་ན་ག་རེ་བྱས་ནས་ཨ་མའི་གི་ང་ཡར་ལངས་ནས་ནུ་མ་སྤྲད་པ་ཡིན་ན་དེ་དེ་རིང་གི་བདག་ལ་ཞི་བདེ་མེད་པ་སེམས་པ་སྐྱིད་པོ་ཡང་མེད་སྡུག་བསྔལ་དང་དཀའ་ངལ་ནས་ནང་དུ།

ཁྲོ་མ་ལངས། ཁྱེད་ཀྱིས་མི་མང་པོ་ལ་སློབ་གསོ་བརྒྱབ་ནས་རོགས་རམ་བྱས་ཡང་ཁ་ཤས་ཉམ་ཆུང་གི་དབུལ་ཕོངས་ནས་བསྐྱབས། ཡིན་ན་ཡང་དེ་རིང་གི་ཉིན་མོ་འདི་ལ་ཁྱོད་ལ་དཀའ་ངལ་བྱུང་ནས་ག་འགྲོ་འདི་འགྲོ་མེད་པའི། ནང་དུ་ལྷུང་ཡོད་ཡིན་ནའང། དུང་ཁྱོད་ཀྱིས་དཀོན་མཆོག་ལ་རེ་བ་བྱེད་པ་དང། དམོད་མོ་མ་བཏང་བ་དེ་ཡོད་དཀོན་མཆོག་གིས་ཚང་མ་མེད་པ་དང། ཁོང་གི་ཁོང་ཁྲོ་ཡིས་ཚང་མ་ལ་ཁྲིམས་གཅོད་དང་ཀྱེ་ཧོ་དཀོན་མཆོག་གིས་རང་གི་གཡོག་ལ་ཐུགས་སེམས་མ་བཏང་སྔ་དྲོ་ནས་དགོང་མོ་ཡི་བར་དུ་ཚང་མ་ཤི་ཡོང།